འཚང་ཁ་ཆེ་ཞིང་གངས་རིར་གད་སྙིགས་ཀྱིས་བཙོག་པ་མང་པོ་བཟོ་བཞིན་ཡོད་སྟབས་ཚང་མས་དོ་སྣང་བྱ་རྒྱུ་དེ་གལ་ཆེན་པོ་རེད་ཞེས་བརྗོད་ཡོད་པ་སོགས་ད་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་ཁམས་སྡེ་དགེ་ཁུལ་གྱི་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ཞུ་ཆེད་ཨོསྟྲེ་ལི་ཡའི Victoria ཁུལ་གྱི་བོད་མི་རྣམས་ནས་ཞི་བའི་གོམ་བགྲོད་དང་མར་མེ་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་བ་ཞིག་སྙན་སྒྲོན་ཞུ་རྒྱུ། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་བོད་བརྒྱུད་ནང་བསྟན་དཔེ་ཆ་རྒྱལ་བའི་བཀའ་བསྟན་ལས་ཚེ་སྲོག་གི་རྣམ་གཞག་ངོས་འཛིན་གནང་སྟངས་དང་ནང་ཆོས་དང་ཚན་རིག་གིས་ཚེ་སྲོག་ལ་ངོས་འཛིན་མི་འདྲ་བ་གང་ཡོད་སོགས་ཀྱི་ཐད་ལ་དགེ་བཤེས་བསྟན་པ་བཀྲ་ཤིས་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་གསན་རོགས་གནང། གངས་རི་ཇོ་མོ་གླང་མའི་སྟེང་ཐོག་མར་འཛེགས་མཁན་ནིའུ་ཛི་ལེནྜ་ཀྱི་མི་རིགས་ཡིན་པ། Edmund Hillary། ཡིས་སྐབས་དེའི་ཕྱག་རོགས་སུམ་ཅུ་སོ་ལྔ་ཡོད་པའི་ནང་ནས་ད་ལྟ་གསོན་པོར་གནས་བཞིན་པ། ལོ་ན་དགུ་བཅུ་གོ་གཅིག་ལ་སོན་པ་ཤར་པ་ཀན་ཆ་ཡིས། དེང་སང་རྩ་ཆེའི་ཇོ་མོ་གླང་མའི་སྟེང་འཛེགས་མཁན་ཧ་ཅང་མང་བས་འཚང་ཁ་ཆེ་ཞིང་གངས་རིར་གད་སྙིགས་ཀྱིས་བཙོག་པ་མང་པོ་བཟོ་བཞིན་ཡོད་སྟབས་ཚང་མས་དོ་སྣང་བྱ་རྒྱུ་དེ་གལ་ཆེན་པོ་རེད་ལ། གངས་རིའི་ལྷ་ལ་གུས་བརྩི་ཞུ་དགོས་པ་རེད་ཅེས་ཁོང་གིས་བརྗོད་བཞག། ཀན་ཆ་ཤར་པ་ཁོང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་ཉེར་དགུ་ཉིན། ཧི་ལ་རི་དང་ཁོང་གི་སྣེ་ཤན་པ་ཤར་པ་བསྟན་འཛིན་ནོར་རྒྱས་གཉིས། མཐོ་ཚད་མི་ཀྲར། བརྒྱད་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་དགུ་ཙམ་ཡོད་པའི་ཇོ་མོ་གླང་མའི་སྟེང་འཛེགས་རྒྱུར་མཐུན་འགྱུར་བྱ་མཁན་གྱི་ལས་མི་སུམ་ཅུ་སོ་ལྔ་ཡོད་པའི་ནང་ནས་གཅིག་ཡིན་འདུག། རེས་གཟའ་སྤེན་པའི་ཉིན་ཨེ་པི་གསར་ལས་ཁང་གིས་ཁོང་ལ་རྒྱལ་ས་ཀཱ་ཐ་མན་ཌུ་ནང་བཅར་འདྲི་བྱས་པའི་སྐབས་ཁོང་གིས་དེང་སང་ཇོ་མོ་གླང་མའི་སྟེང་འཛེགས་ཐབས་བྱ་མཁན་ཧ་ཅང་མང་དུ་ཕྱིན་ཡོད་ཙང། ཕྲན་བུ་ཉུང་དུ་གཏོང་ཐུབ་པ་ཡིན་ན་གང་ལེགས་ཡོད་ལུགས་གསུངས་བཞག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོར་ཧི་ལ་རི་དང་བསྟན་འཛིན་ནོར་རྒྱས་གཉིས་ཇོ་མོ་གླང་མའི་རི་རྩེར་འཛེགས་ཐུབ་པ་བྱུང་བ་ནས་བཟུང་ད་ལྟ་བར། ལོ་ལྟར་གངས་རི་འཛེགས་མཁན་མང་དུ་འགྲོ་བཞིན་ཡོད་འདུག་སྔ་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་གངས་རི་འཛེགས་མཁན་གྱི་མི་གྲངས་དྲུག་བརྒྱ་དྲུག་ཅུ་རེ་བདུན་དང། ཁོང་ཚོའི་མཐུན་འགྱུར་བྱེད་མཁན་ལས་མི་སྟོང་ཕྲག་ལྷག་བྱུང་ཡོད་པ་དང། དེས་རྐྱེན་པས་ཇོ་མོ་གླང་མ་དང་གངས་རིའི་རི་གཤམ་དུ་འཚང་ཁ་ཆེ་ཞིང་གད་སྙིགས་མང་བ། ཁོར་ཡུག་ལ་ཡང་འབག་བཙོག་བཟོ་བཞིན་ཡོད་ན་ཡང་གཞུང་གི་དཔོན་རིགས་ཚོས་གངས་རི་འཛེགས་མཁན་གྱི་གྲངས་འབོར་དེ་ཉུང་དུ་གཏོང་རྒྱུའི་འཆར་གཞི་གང་ཡང་མེད་པར། གངས་རི་འཛེགས་རྒྱུའི་ཆོག་མཆན་སྤྲོད་བཞིན་ཡིན་འདུག་ཀན་ཆཱ་ཤར་པ་ཡིས་གངས་རི་ཇོ་མོ་གླང་མ་ནི་འཛམ་གླིང་ཡོངས་ཀྱི་མ་ལྟ་བུའི་རྩ་ཆེའི་ལྷ་མོ་ལྟ་བུར་ཤར་པ་མི་རིགས་ཚོས་བརྩི་བཞིན་ཡོད་ཀྱང། མང་པོས་གངས་རིའི་སྟེང་ཐ་མག་འཐེན་པ་དང་ཤ་ཟ་བ། འབག་བཙོག་བཟོ་བ་སོགས་བྱེད་ཀྱི་ཡོད་སྟབས། མ་འོངས་དེ་ཚོར་དོ་སྣང་བྱས་ནས་གངས་རིའི་ལྷ་ལ་གུས་བརྩི་ཞུ་དགོས་པ་རེད་ཅེས་བརྗོད་བཞག། གཟའ་འཁོར་སྔོན་མར་ཐའེ་ལེན་གྱིས་མ་ཡན་མར་ཡུལ་གྱི་མཐའ་མཚམས་གྲོང་རྡལ་དུ་དྲ་ཐོག་ནས་མགོ་སྐོར་བསླུ་བྲིད་ཁང་དུ་ཚུད་པའི་རྒྱ་མི་དགུ་བརྒྱ་ཙམ་རྒྱ་ནག་ལ་ཕྱིར་ལོག་བྱེད་པར་མཐུན་འགྱུར་རོགས་རམ་བྱས་ཡོད་ཅེས་ཐའེ་ལེན་གྱི་སྲིད་བློན Srettha Thavisin གྱིས་ཟླ་འདིའི་ཚེས་གསུམ་རེས་གཟའ་ཉི་མའི་ཉིན་གསུངས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱིས་གསུངས་པ་ལྟར་ན་མཱ་ཡཱན་མཱར་ཚུད་པའི་ལྷོ་ཨེ་ཤེ་ཡ་ཁུལ་དུ་དྲ་སྟེང་གཡོ་ཁྲམ་མགོ་སྐོར་བསླུ་བྲིད་ཀྱི་ལྟེ་གནས་ལྟ་བུ་ཞིག་ཏུ་གྱུར་ཡོད་པ་དང་མི་ཁྲི་ཕྲག་མང་པོ་ཁྲིམས་འགལ་རུ་ཁག་གིས་ཉོ་ཚོང་བྱས་ཏེ་གཡོ་ཁྲམ་དང་ཁྲིམས་འགལ་གྱི་ལས་དོན་གཞན་ལ་བཙན་གྱིས་བཀོལ་སྤྱོད་བྱས་པར Thailand ཉེན་རྟོག་པས་གཟའ་ཕུར་བུ་ཉིན་ནས་ཞིབ་བཤེར་བྱ་རྒྱུ་འགོ་བཙུགས་ཏེ་ཚེས་གཉིས་རེས་གཟའ་སྤེན་པའི་ཉིན་མཇུག་བསྒྲིལ་འདུག་དེ་བཞིན་རྒྱ་མི་འཛིན་བཟུང་བྱས་པ་རྣམས་མ་ཡན་མར་མཐའ་མཚམས་གྲོང་སྡེ་མེ་ཝཱ་དི་ཞེས་པ་ནས་ཐའི་མཐའ་མཚམས Mae Sot གྱི་གནམ་ཐང་དུ་སྐྱེལ་འདྲེན་བྱས་ཏེ་ཉིན་གསུམ་རིང་གནམ་གྲུ་བཅོ་ལྔ་བཏང་སྟེ་རྒྱ་ནག་ཏུ་བསྐྱལ་ཡོད་པ་རེད་འདུག་སྲིད་བློན Srettha Thavisin གྱིས་གསུངས་པ་ལྟར་ན་དེ་ཡང་རྒྱ་ནག་དང་མ་ཡན་མར། Thailand བཅས་རྒྱལ་ཁབ་གསུམ་གྱིས་རང་མོས་ཀྱི་མཉམ་འབྲེལ་ལས་གཞི་སྤེལ་བ་ཞིག་ཡིན་ཏེ་མི་ཆོས་རིང་ལུགས་ཀྱི་རྩ་དོན་ལ་བརྟེན་ཡོད་ལུགས་བརྗོད་འདུག་འདས་པའི་ཟླ་བ་བཅུ་གཅིག་གི་ནང Myanmar དྲ་རྒྱའི་གཡོ་ཁྲམ་པ་ཁྲི་གསུམ་དང་ཆིག་སྟོང་ལྷག་རྒྱ་ནག་གཞུང་ལ་རྩིས་སྤྲོད་བྱས་ཡོད་པ་རེད་འདུག། ནང་སློབ་ཕྲུག་མང་པོས་སེམས་ཀྱི་དཀའ་ངལ་འཕྲད་པ་དང་ཡིད་ཞུམ་པའི་ནད་ཀྱི་རྐྱེན་པས་རང་ཤི་བརྒྱབ་མཁན་མང་དུ་འགྲོ་བཞིན་པར་སོང། སེམས་ཀྱི་དཀའ་ངལ་ཡོད་པའི་སློབ་ཕྲུག་རྣམས་ལ། སློབ་དུས་རེར་ཉི་མ་གསུམ་གྱི་སེམས་ཀྱི་འཕྲོད་བསྟེན་གྱི་ཆེད་དུ་གུང་གསེང་སྤྲོད་གཏན་འཁེལ་བ། The Guardian ཞེས་པའི་གསར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བཞག། དེ་ཡང་ཟླ་བ་འདི་ནས་བཟུང་སེམས་ཀྱི་དཀའ་ངལ་ཡོད་པའི་གཞི་རིམ་སློབ་ཕྲུག་རྣམས་ལ་གུང་སེང་སྤྲོད་རྒྱུ་དེ་འགོ་འཛུགས་བྱ་རྒྱུ་ཡིན་འདུག་ལ། ལས་གཞི་འདིའི་འོག་ཕ་མས་བཀའ་འཁྲོལ་ཡོད་པའི་སློབ་ཕྲུག་ཚོས་སློབ་དུས་རེར་ཉི་མ་གསུམ་རེ་གུང་སེང་ཞུས་ཆོག་པ་དང་དེ་ཡང་སེམས་ནད་ཡོད་མེད་ཀྱི་དཔང་རྟགས་སོགས་གང་ཡང་མི་དགོས་པའི་ཐོག་ནས་ཉིན་ཕྱེད་ཀའམ་ཉིན་གང་བྱས་ནས་གང་ལྟར་ཁྱོན་བསྡོམས་ནས་ཉི་མ་གསུམ་རིང་གུང་སེང་ཞུས་ཆོག་གི་ཡོད་འདུག་ཐའེ་ཝན་གྱི་གཞི་རིམ་སློབ་གྲྭ་བཞི་བཅུ་ཙམ་ནས་ཚོད་ལྟའི་ལས་གཞི་འདིའི་ཐོག་མཉམ་ཞུགས་བྱ་རྒྱུར་མོས་མཐུན་བྱུང་ཡོད་ལུགས་ཐའེ་ཝན་གྱི་ཤེས་རིག་བློན་ཆེན་ལྷན་ཁང་གིས་གསུང་བཤད། ལས་གཞི་དེ་སྤེལ་དགོས་དོན་ནི་ཐའེ་ཝན་ནང་ལ་གཞོན་སྐྱེས་མང་པོར་སེམས་ཀྱི་དཀའ་ངལ་ཡོད་པའི་རྐྱེན་གྱིས་རང་ཤི་བརྒྱབ་མཁན་མང་དུ་འགྲོ་བཞིན་པར་སོང། སེམས་གུ་ཡངས་དང་སེམས་ནད་ལ་ཕན་པའི་ཆེད་དུ་ཡིན་འདུག་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་ཐའེ་ཝན་ནང་སློབ་ཕྲུག་ན་གཞོན་ལོ་ན་བཅོ་ལྔ་ནས་ཉི་ཤུ་རྩ་བཞི་བར་རང་ཤི་བརྒྱབ་མཁན་གྱི་གྲངས་འབོར་དེ་ལྡབ་གཅིག་ཙམ་ཡར་འཕར་ཡོད་འདུག་འོན་ཀྱང་ཐེ་ཝན་གྱི་དཔོན་རིགས་ཁག་ཅིག་གིས། ན་གཞོན་ཚོར་སེམས་ནད་ཡོང་བའི་རྒྱུ་རྐྱེན་གཙོ་བོ་དེ་ནི་ཤེས་ཡོན་གྱི་གནོན་ཤུགས་ཧ་ཅང་ཆེ་དྲགས་པའི་ཆ་ནས་སེམས་ངལ་དང་སེམས་འཚབ། སེམས་ཁྲལ། ཡིད་ཞུམ་པ་སོགས་ཡོང་གི་ཡོད་པ་བརྗོད་ནས་ཤེས་ཡོན་སྲིད་བྱུས་ལ་སྐྱོན་བརྗོད་གནང་མཁན་ཡང་ཡོད་འདུག་སློབ་ཕྲུག་རང་ཤི་བརྒྱབ་དགོས་པའི་རྒྱུ་རྐྱེན་གྱི་ཐོག་དཔྱད་ཞིབ་གནང་བའི་མཇུག་འབྲས་སུ། སློབ་ཕྲུག་རང་ཤི་བརྒྱབ་མཁན་བརྒྱ་ཆ་བདུན་ཅུ་དོན་བདུན་ནི་མ་འོངས་པའི་མདུན་ལམ་གྱི་གནད་དོན་དང་འབྲེལ་བའི་ཐོག་ནས་ཡིན་པ་དང། བརྒྱ་ཆ་དྲུག་ཅུ་རེ་བདུན་ནི་སྒེར་གྱི་འབྲེལ་བའི་གནད་དོན་དང། བརྒྱ་ཆ་བཞི་བཅུ་ཞེ་གསུམ་ནི་དམའ་རིམ་འཛིན་གྲྭའི་ནང་འདོད་བློ་ཁེངས་པའི་ཨང་ཀི་མ་རག་པའི་ཆ་ནས་ཡིན་པ་ཤེས་རྟོགས་བྱུང་ཞག། ཕྱི་ཚེས་བཞི་རེས་གཟའ་ཟླ་བའི་ཉིན་རྒྱ་ནག་རྒྱལ་ས་པེ་ཅིང་དུ་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་དང་རྒྱ་ནག་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་ལོ་འཁོར་ཚོགས་འདུ་འཚོགས་རྒྱུ་ཡིན་པ་དང། རྒྱལ་ཡོངས་ཀྱི་འཐུས་མི་སྟོང་ཕྲག་མང་པོ་འཛོམས་ཏེ་དཔལ་འབྱོར་དང་ལྷག་པར་དུ་སེམས་ཁྲལ་ཆེན་པོ་བྱེད་གཞིར་གྱུར་བའི་ན་གཞོན་ལས་མེད་ཀྱི་གནད་དོན་ཐད་གྲོས་བསྡུར་བྱ་རྒྱུ་ཡིན་ལུགས་རྒྱ་ནག་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་མགྲིན་ཚབ་པ་ལིའུ་ཅེ་དབྱི་གིས་ཚེས་གསུམ་རེས་གཟའ་ཉི་མའི་ཉིན་གསར་འགོད་ལྷན་ཚོགས་སྐབས་བརྗོད་ཡོད་འདུག་པེ་ཅིང་གིས་ན་ནིང་དཔལ་འབྱོར་འཕེལ་ཚད་ཀྱི་བརྒྱ་ཆ་ལྔ་ཚེག་གཉིས་ཡིན་པ་སྙན་ཐོ་སྤེལ་ཡོད་པ་དང་དེ་ནི་ལོ་ངོ་བཅུ་ཕྲག་འགའ་ཤས་ནང་གི་དཔལ་འབྱོར་འཕེལ་ཚད་ཆེས་དལ་ཤོས་ཤིག་ཡིན་པ་རེད་འདུག་རྒྱ་ནག་གཞུང་འབྲེལ་བསྡོམས་རྩིས་ལས་ཁུངས་ཀྱིས་བཏོན་པའི་གྲངས་ཐོའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་མཇུག་བར་གཞོན་སྐྱེས་ལས་མེད་ཀྱི་གྲངས་ཚད་དེ་བརྒྱ་ཆ་བཅོ་ལྔ་ཙམ་ལ་སླེབས་ཡོད་པ་དང་དེའི་རྗེས་ལས་མེད་ཀྱི་གྲངས་ཚད་དེ་བརྒྱ་ཆ་ཉི་ཤུ་བརྒལ་ནས་འཕར་བཞིན་པའི་གནས་ཚུལ་ཡོང་བཞིན་པ་དང་བསྟུན། རྒྱ་ནག་གཞུང་གིས་རྒྱལ་ཁབ་ནང་གི་གཞོན་ནུ་ལས་མེད་ཀྱི་གྲངས་ཚད་འགྲེམས་སྤེལ་མཚམས་འཇོག་བྱས་ཡོད་པ་རེད། མགྲིན་ཚབ་པ་ལིའུ་ཅེ་དབྱི་གིས་རྒྱ་ནག་ལ་ད་དུང་སྤུས་ཚད་མཐོ་བའི་ཡར་རྒྱས་གོང་འཕེལ་གཏོང་བའི་གཞི་རྟེན་ལེགས་པོ་དང་མཐུན་རྐྱེན་འཛོམས་ཡོད་ལུགས་ཀྱང་བརྗོད་ཡོད་པ་རེད་འདུག་གོང་ཞུས་ཚོགས་འདུ་དེ་བཞིན་ཕྱི་ཟླ་གསུམ་པའི་ཚེས་བཅུ་རེས་གཟའ་ཉི་མ་བར་དུ་འཚོགས་ཀྱི་ཡིན་པ་རེད་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ཁག་ཅིག་གིས་སྡེ་དགེ་ཁུལ་བྱུང་བའི་དོན་རྐྱེན་གྱི་ཐད་ཐུགས་འཚབ་དང་འབྲེལ་རྒྱ་ནག་གཞུང་གི་བྱ་སྤྱོད་ལ་སྐྱོན་བརྗོད་བྱས་པ་དང་སྦྲགས་དོན་རྐྱེན་དེ་དང་འབྲེལ་བ་ཡོད་པའི་རྒྱ་ནག་གི་དཔོན་རིགས་ལ་ཉེས་ཆད་འགེལ་དགོས་པ་གསུངས་འདུག། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ཁག་ཅིག་གིས། བོད་ཀྱི་ཁམས་སྡེ་དགེ་ཁུལ་འབྲི་ཆུའི་བཞུར་རྒྱུན་དུ་ཆུ་མཛོད་གློག་ཁང་ཞིག་གི་གསར་སྐྲུན་དང་འབྲེལ་ནས་ས་གནས་དགོན་པ་དང་གྲོང་སྡེ་ནང་གི་མི་རྣམས་ས་གནས་གཞན་དུ་གནས་སྤོ་བྱ་དགོས་པའི་བཙན་བཀའ་བཏང་བའི་རྗེས། མི་མང་གིས་ཞུ་འབོད་བྱེད་མཁན་རྣམས་འཇུ་བཟུང་བྱས་པར་གནད་དོན་འདི་དག་ཐད་ཐུགས་འཚབ་ཆེན་པོ་ཡོད་པར་བརྗོད་པ་དང། རྒྱ་ནག་གཞུང་གིས་བོད་མི་འཇུ་བཟུང་དོ་དམ་བྱས་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་ཀྲུའུ་ཀྲེར་གྱི་མིང X ཞེས་པར་བརྗེ་བསྒྱུར་བྱས་པའི་སྤྱི་ཚོགས་དྲ་ལམ་གྱི་ཐོག་བཀོད་འདུག་དེ་ཡང་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི David Curry མཆོག་གིས། རྒྱ་ནག་གཞུང་གིས་འབྲི་ཆུའི་བཞུར་རྒྱུན་དུ་དགོན་སྡེ་ཁག་གཏོར་བཤིག་བྱེད་པའི་གནས་ཚུལ་དང། དེ་བཞིན་མི་ཚོགས་མང་པོ་སྡེབ་གཅིག་ལ་འཛིན་བཟུང་བྱས་པ་ནི། རྒྱ་ནག་གིས་བོད་པའི་ཆོས་དང་རིག་གཞུང་གི་ངོ་བོ་ཙམ་ཡང་མེད་པར་བཟོ་བའི་ཉེན་ཚབས་ཆེ་བའི་རྒྱ་ཁྱབ་ཀྱི་ཐོག་སྤེལ་བའི་ལམ་ལུགས་འདི། མུ་མཐུད་ལག་བསྟར་བྱས་ཏེ་བོད་མི་རིགས་བཙན་དབང་གི་སྒོ་ནས་རྒྱ་མི་རིགས་ཀྱི་ཁོངས་སུ་མཉམ་བསྲེས་བྱེད་པ་དང། བོད་ཀྱི་མི་རིགས་དང་ཆོས་ལུགས་ཀྱི་ངོ་བོ་རྩ་མེད་བཟོ་བའི་དམིགས་ཡུལ་འཛིན་གྱི་ཡོད་པ་རེད་ཅེས་སྐྱོན་བརྗོད་བྱས་འདུག་ཡང་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ནུ་རི་ཁྲུ་ཀལ་མཆོག་གིས། དེ་སྔ་ཡང་རྒྱ་ནག་དམར་པོའི་གཞུང་གིས་བོད་ནང་བླ་རུང་སྒར་དང་ཡ་ཆེན་སྒར་སོགས་དགོན་སྡེ་ཁག་ཅིག་གཏོར་བཤིག་བཏང་སྟེ་གྲྭ་བཙུན་སྟོང་ཕྲག་མང་པོ་རང་ཁྱིམ་དུ་ཕྱིར་ལོག་བཏང་ཡོད་པ་རེད་ཅེས་དང། བོད་ནང་འདི་ལྟ་བུའི་བྱ་སྤྱོད་ལག་བསྟར་བྱེད་མཁན་གྱི་གཞུང་གི་འབྲེལ་ཡོད་དཔོན་རིགས་ཚོར་ཉེས་ཆད་ཚབས་ཆེ་ཙམ་ཞིག་འགེལ་དགོས་ཀྱི་འདུག་ཅེས་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ངོས་ནས་དགོངས་ཚུལ་ནན་བརྗོད་གནང་འདུག། ཕྱོགས་མཚུངས་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན། ཚོགས་མི་ཡིན་པ་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཟུར་པ Frank Wolf མཆོག་གིས། རྒྱ་ནག་དམར་པོའི་གཞུང་གིས་ཆོས་དད་རང་དབང་ལ་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ཇེ་སྡུག་ཏུ་གཏོང་གི་ཡོད་པ་དེར། གདོང་ལེན་གྱི་ཚུལ་དུ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ངོས་ནས་རྒྱ་ནག་གིས་གཙོས། ཕྱི་ཕྱོགས་ནས་ཨ་རིའི་གྲོས་ཚོགས་ནང་ཞུ་གཏུག་དང་འབྲེལ་བ་བྱེད་མཁན་གྱི་སྐུ་ཚབ་ཚོར་ཞིབ་འཇུག་དང་སྟངས་འཛིན་དོ་ནན་ཙམ་བྱེད་དགོས་ཀྱི་འདུག་ཅེས་གསུངས་འདུག། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ནི་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་གཉིས་མོས་ཀྱིས་ཆེད་འཛུགས་གནང་བའི། རང་སྐྱོང་སྒྲིག་འཛུགས་སམ་ཨ་མི་རི་ཀའི་གཞུང་དང་གྲོས་ཚོགས་ལ་ཆོས་དད་རང་དབང་གི་ཐོག་ལ་སློབ་སྟོན་འབུལ་མཁན་གྱི་ཁྱད་ལས་ཉམས་ཞིབ་ཀྱི་སྡེ་ཚན་ལྡན་པའི་ལྷན་ཚོགས་ཤིག་ཡིན་པ་རེད། ཁམས་སྡེ་དགེ་རྫོང་ཁོངས་ཀྱི་འབྲི་ཆུ་ཁུལ་དུ་རྒྱ་ནག་གཞུང་གིས་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་ཆེད་དེའི་ཁུལ་གྱི་གྲོང་ཚོ་དང་དགོན་སྡེ་ཁག་ཅིག་གནས་སྤོས་བྱེད་དགོས་པའི་བཙན་བཀའ་བཏང་བ་དང་གནས་སྤོས་བྱེད་འདོད་མེད་པ་དང་ལས་གཞི་དེ་ལ་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་མང་པོ་ཞིག་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་པའི་གནས་ཚུལ་བྱུང་ཡོད་པར། འཛམ་གླིང་ཡུལ་གྲུ་མང་པོའི་ནང་གནས་སྡོད་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་གི་བྱ་སྤྱོད་ལ་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་སྤེལ་བཞིན་པ་ལྟར། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཚོགས་པས་རྒྱལ་སྤྱིའི་ཡུལ་གྲུ་ཁག་གི་ཕྱི་སྲིད་བློན་ཆེན་རྣམ་པས་སྡེ་དགེ་རྫོང་གི་གནས་སྟངས་ཐད། ཐུགས་ཁུར་ཡོང་བའི་ཛ་དྲག་གི་འབོད་སྐུལ་ལས་འགུལ་སྤེལ་རྒྱུའི་སྤྱི་བསྒྲགས་སྤེལ་འདུག་ཅིང་སྤྱི་བསྒྲགས་དེའི་ནང་སྡེ་དགེ་ས་གནས་སུ་རྒྱ་ནག་གཞུང་གིས་སྐམ་ཐོག་གློག་ཁང་གསར་རྒྱག་ཆེད་ས་གནས་དགོན་སྡེ་དང་བོད་མི་གནས་སྤོས་བྱ་དགོས་པའི་བཙན་བཀར་ངོ་རྒོལ་བྱས་པའི་རྐྱེན་གྱིས་ད་བར་བོད་མི་ཆིག་སྟོང་ལྷག་ཙམ་འཛིན་བཟུང་བྱས་ཡོད་པའི་གནས་སྟངས་དེ་ཛ་དྲག་ཏུ་འགྲོ་བཞིན་ཡོད་པ་དང། དེར་བརྟེན་འཛམ་གླིང་ཡུལ་གྲུ་ཁག་གི་དཔོན་རིགས་རྣམ་པས་གནས་སྟངས་དེར་ཐུགས་ཁུར་བཞེས་ཏེ་རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པའི་འོག་འཛིན་བཟུང་བྱས་པའི་བོད་མི་རྣམས

པེ་ཅིང་ནས་རུའུ་ཏྲ་གསར་འགྱུར་ལས་ཁང་གིས་ཕྱི་ཚེས་གཅིག་ཉིན་གནས་ཚུལ་སྤེལ་བཞག། དེ་ཡང། རྒྱ་ནག་གི་སྲིད་བློན་ལི་ཁ་ཆིང་ཡིས་རྒྱ་ནག་མི་དམངས་གྲོས་ཚོགས་སུ་འདི་ལོའི་དཔལ་འབྱོར་ལས་དོན་སྙན་སེང་དང་པོ་དེ་ཞུས་ནས་དཔལ་འབྱོར་འཕེལ་རྒྱས་གཏོང་ཐབས་ཀྱི་སྲིད་ཇུས་ཁག་ཅིག་གསལ་སྟོན་བྱ་རྒྱུ་ཡིན་འདུག་རྒྱ་ནག་རྒྱལ་ནང་གི་ས་ཁང་ཉོ་ཚོང་གི་གཉན་འཕྲང་དང་དངུལ་གྱི་རིན་ཐང་མར་ཆག་པ། མ་ཤེར་གྱི་ཟིང་ཆ། དེ་བཞིན་ས་གནས་སྲིད་གཞུང་གི་བུ་ལོན་གྱི་དཀའ་ངལ་སོགས་ཡོད་བཞིན་པ་རྣམས་སེལ་ནས། དཔལ་འབྱོར་བསྐྱར་གསོ་ཡོང་ཐབས་སུ་གལ་གནད་ཆེ་བའི་དཔལ་འབྱོར་གྱི་སྲིད་ཇུས་ཀྱི་ཐག་གཅོད་བྱ་རྒྱུ་ཡིན་འདུག་འོན་ཀྱང་དཔལ་འབྱོར་དབྱེ་ཞིབ་པ་དང་ཆབ་སྲིད་ཀྱི་སློབ་སྟོན་པས། རྒྱ་ནག་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་ལས་འཆར་དེ་ཚོས་དུས་ཐུང་གི་ཐོག་ཕན་ཐོགས་ཡོང་སྲིད་ཀྱང་དུས་རིང་གི་དཔལ་འབྱོར་སྲ་བརྟན་གྱི་ཐོག་དེ་ཙམ་ཕན་ཐོགས་མེད་པ་གསུངས་བཞག། རྒྱ་ནག་གཞུང་གི་དངུལ་ཁང་ཆེན་མོའི་ཉམས་ཞིབ་ལས་ཁང་གི་གཙོ་འཛིན་ཀྲོང་ལིའང་ཡིས་རྒྱ་ནག་གཞུང་གི་གལ་གནད་དང་པོ་དེ་ནི་དཔལ་འབྱོར་སྲ་བརྟན་བཟོ་རྒྱུ་དེ་རེད་ཅེས་བརྗོད་བཞག། སྲིད་བློན་ལི་ཁ་ཆིང་ཡིས་འདི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་དཔལ་འབྱོར་འཕེལ་རྒྱས་དེ་བརྒྱ་ཆ་ལྔ་ཙམ་ཡོང་བའི་རེ་བ་བྱེད་ཀྱི་ཡོད་པ་དང། དེ་ནི་སྔར་ལོ་ལྟར། སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་གོང་དཔལ་འབྱོར་འཕེལ་རྒྱས་ལྡབ་གཅིག་ཙམ་གཏོང་ཐུབ་པའི་དམིགས་ཡུལ་དེ་སྒྲུབ་ཐབས་སུ་ཡིན་པ་རེད། མིང་འདོན་བྱ་འདོད་མེད་པའི་དཔལ་འབྱོར་སློབ་སྟོན་པ་ཞིག་གིས་ང་ཚོར་དཔལ་འབྱོར་འཕེལ་རྒྱས་བརྒྱ་ཆ་ལྔ་དགོས་པའི་དམིགས་ཡུལ་དེས་གནོན་ཤུགས་ཆེན་པོ་ཡོང་གི་འདུག་ཅེས་བརྗོད་བཞག། རྒྱ་ནག་གི་ལོ་འཁོར་གྲོས་ཚོགས་རེས་གཟའ་མིག་དམར་ཉིན་འགོ་འཛུགས་མ་བྱས་པའི་གོང། དཔལ་འབྱོར་སྐྱེ་འཕེལ་སྲ་བརྟན་ཡོང་ཆེད་ལེགས་བཅོས་རན་པོ་ཞིག་བྱ་རྒྱུའི་ལས་འཆར་གསལ་སྟོན་བྱ་རྒྱུ་ཡིན་ཡང། དེས་ཆ་སྙོམས་མེད་པའི་སྒྲོམ་གཞི་གཏིང་ཟབ་དེར་ལེགས་བཅོས་ཡོང་མིན་ངེས་མེད་ཡིན་ལུགས། པེ་ཅིང་ནས་རུའུ་ཏྲ་གསར་འགྱུར་ལས་ཁང་གིས་ཕྱི་ཚེས་གཅིག་ཉིན་གནས་ཚུལ་སྤེལ་བཞག། དེ་ཡང། རྒྱ་ནག་གི་སྲིད་བློན་ལི་ཁ་ཆིང་ཡིས་རྒྱ་ནག་མི་དམངས་གྲོས་ཚོགས་སུ་འདི་ལོའི་དཔལ་འབྱོར་ལས་དོན་སྙན་སེང་དང་པོ་དེ་ཞུས་ནས་དཔལ་འབྱོར་འཕེལ་རྒྱས་གཏོང་ཐབས་ཀྱི་སྲིད་ཇུས་ཁག་ཅིག་གསལ་སྟོན་བྱ་རྒྱུ་ཡིན་འདུག་རྒྱ་ནག་རྒྱལ་ནང་གི་ས་ཁང་ཉོ་ཚོང་གི་གཉན་འཕྲང་དང་དངུལ་གྱི་རིན་ཐང་མར་ཆག་པ། མ་ཤེར་གྱི་ཟིང་ཆ། དེ་བཞིན་ས་གནས་སྲིད་གཞུང་གི་བུ་ལོན་གྱི་དཀའ་ངལ་སོགས་ཡོད་བཞིན་པ་རྣམས་སེལ་ནས་དཔལ་འབྱོར་བསྐྱར་གསོ་ཡོང་ཐབས་སུ་གལ་གནད་ཆེ་བའི་དཔལ་འབྱོར་གྱི་སྲིད་ཇུས་ཀྱི་ཐག་གཅོད་བྱ་རྒྱུ་ཡིན་འདུག། འོན་ཀྱང་དཔལ་འབྱོར་དབྱེ་ཞིབ་པ་དང་ཆབ་སྲིད་ཀྱི་སློབ་སྟོན་པས། རྒྱ་ནག་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་ལས་འཆར་དེ་ཚོས་དུས་ཐུང་གི་ཐོག་ཕན་ཐོགས་ཡོང་སྲིད་ཀྱང་དུས་རིང་གི་དཔལ་འབྱོར་སྲ་བརྟན་གྱི་ཐོག་དེ་ཙམ་ཕན་ཐོགས་མེད་པ་གསུངས་བཞག། རྒྱ་ནག་གཞུང་གི་དངུལ་ཁང་ཆེན་མོའི་ཉམས་ཞིབ་ལས་ཁང་གི་གཙོ་འཛིན་ཀྲོང་ལིའང་ཡིས་རྒྱ་ནག་གཞུང་གི་གལ་གནད་དང་པོ་དེ་ནི་དཔལ་འབྱོར་སྲ་བརྟན་བཟོ་རྒྱུ་དེ་རེད་ཅེས་བརྗོད་བཞག། སྲིད་བློན་ལི་ཁ་ཆིང་ཡིས་འདི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་དཔལ་འབྱོར་འཕེལ་རྒྱས་དེ་བརྒྱ་ཆ་ལྔ་ཙམ་ཡོང་བའི་རེ་བ་བྱེད་ཀྱི་ཡོད་པ་དང། དེ་ནི་སྔར་ལོ་ལྟར། སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་གོང་དཔལ་འབྱོར་འཕེལ་རྒྱས་ལྡབ་གཅིག་ཙམ་གཏོང་ཐུབ་པའི་དམིགས་ཡུལ་དེ་སྒྲུབ་ཐབས་སུ་ཡིན་པ་རེད། མིང་འདོན་བྱ་འདོད་མེད་པའི་དཔལ་འབྱོར་སློབ་སྟོན་པ་ཞིག་གིས་ང་ཚོར་དཔལ་འབྱོར་འཕེལ་རྒྱས་བརྒྱ་ཆ་ལྔ་དགོས་པའི་དམིགས་ཡུལ་དེས་གནོན་ཤུགས་ཆེན་པོ་ཡོང་གི་འདུག་ཅེས་བརྗོད་བཞག།
ཡུ་རེ་ཤའི་གནད་དོན་ཐོག་རྒྱ་ནག་གི་དམིགས་བསལ་སྐུ་ཚབ་ལི་ཧུའེ་ཡུ་ཁུ་རེན་གྱི་དཀའ་རྙོག་དེ་ས་ཁམས་ཆབ་སྲིད་ཀྱི་ལམ་ནས་སེལ་བའི་ཐབས་ལམ་ལ་སྐུལ་འདེད་བྱེད་ཆེད་ཐེངས་གཉིས་པ་ཡོ་རོབ་ཏུ་སླེབས་སྐབས་ཨུ་རུ་སུ་ཡི་ཕྱི་སྲིད་བློན་ཆེན་གཞོན་པ་མཱ་ཁའི་གྷོ་ཟིན་དང་ཐུག་འཕྲད་བྱུང་སྟེ་ཕྱོགས་གཉིས་ཀས་ཡུ་ཁུ་རེན་གྱི་དཀའ་རྙོག་སེལ་ཐབས་ལ་ཨུ་རུ་སུ་ཡི་མཉམ་ཞུགས་མེད་ན་ཐག་གཅོད་ཀྱི་གྲོས་མོལ་ཡོང་མི་སྲིད་ཅེས་ཕྱི་ཟླ་གསུམ་པའི་ཚེས་གསུམ་རེས་གཟའ་ཉི་མའི་ཉིན་བཤད་འདུག། དེ་ཡང་ཨུ་རུ་སུ་ཕྱི་སྲིད་ལས་ཁུངས་ཀྱི་དྲ་རྒྱའི་ཐོག་བཀོད་དོན། ཨུ་རུ་སུ་དང་ཡུ་ཀེ་རེན་གྱི་དཀའ་རྙོག་གི་སྐོར་ལ་བསམ་ཚུལ་བརྗེ་རེས་ཞིབ་ཚགས་པོ་བྱས་ཏེ་སྲིད་དོན་དང་རྒྱལ་འབྲེལ་ཐབས་ཇུས་ཀྱི་ཐག་གཅོད་སྐོར་གྱི་གྲོས་བསྡུར་བྱེ་བྲག་ཞིག་བྱུང་ཡང་དེ་དག་གི་ནང་ཨུ་རུ་སུ་མཉམ་ཞུགས་མེད་པ་དང། བདེ་འཇགས་སྲུང་སྐྱོབ་ཀྱི་ཁྱབ་ཁོངས་ནང་ཨུ་རུ་སུའི་མངོན་འདོད་ལ་བསམ་ཞིབ་མ་བྱས་པར་ཡོང་ཐབས་མེད་པ་ཞིག་ཡིན་ལུགས་བཤད་ཡོད་པ་རེད་འདུག། ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་གཉིས་པའི་ནང་ཨུ་རུ་སུ་ཡིས་ཁྱིམ་མཚེས་རྒྱལ་ཁབ་ཡུ་ཀེ་རེན་ཉམས་དམས་སུ་གཏོང་བའི་དམིགས་བསལ་དམག་དོན་གྱི་ལས་འགུལ་ཞེས་མིང་བཏགས་ནས་བཙན་འཛུལ་བྱེད་འགོ་བཙུགས་ཏེ་ལོ་གཉིས་ཙམ་གྱི་རྗེས་སུ་ཡང་ཉིན་རེ་བཞིན་མི་མང་ཕལ་ཆེ་བ་བསད་དེ་ས་ཞིང་འཕྲོག་བཅོམ་བྱེད་བཞིན་ཡོད་པ་རེད། ཡུ་རེ་ཤའི་གནད་དོན་ཐོག་རྒྱ་ནག་གི་དམིགས་བསལ་སྐུ་ཚབ་ལི་ཧུའེ་ཡུ་ཀེ་རེན་གྱི་དཀའ་རྙོག་དེ་ས་ཁམས་ཆབ་སྲིད་ཀྱི་ལམ་ནས་སེལ་བའི་ཐབས་ལམ་ལ་སྐུལ་འདེད་བྱས་རྗེས་ཐེངས་གཉིས་པ་ཡོ་རོབ་ཏུ་བསླེབས་སྐབས་ཨུ་རུ་སུ་ཡི་ཕྱི་སྲིད་བློན་ཆེན་གཞོན་པ་མཱ་ཁཱི་གྷོལ་ཟིན་དང་ཐུག་འཕྲད་བྱུང་སྟེ་ཕྱོགས་གཉིས་ཀས་ཡུ་ཀེ་རེན་གྱི་དཀའ་རྙོག་སེལ་ཐབས་ལ་ཨུ་རུ་སུ་ཡི་མཉམ་ཞུགས་མེད་ན་ཐག་གཅོད་ཀྱི་གྲོས་མོལ་ཡོང་མི་སྲིད་ཅེས་ཕྱི་ཟླ་གསུམ་པའི་ཚེས་གསུམ་རེས་གཟའ་ཉི་མའི་ཉིན་བཤད་འདུག། དེ་ཡང་ཨུ་རུ་སུ་ཕྱི་སྲིད་ལས་ཁུངས་ཀྱི་དྲ་རྒྱའི་ཐོག་བཀོད་དོན། ཨུ་རུ་སུ་དང་ཡུ་ཀེ་རེན་གྱི་དཀའ་རྙོག་གི་སྐོར་ལ་བསམ་ཚུལ་བརྗེ་རེས་ཞིབ་ཚགས་པོ་བྱས་ཏེ་སྲིད་དོན་དང་རྒྱལ་འབྲེལ་ཐབས་ཇུས་ཀྱི་ཐག་གཅོད་སྐོར་གྱི་གྲོས་བསྡུར་བྱེ་བྲག་ཞིག་བྱུང་ཡང། དེ་དག་གི་ནང་ཨུ་རུ་སུ་མཉམ་ཞུགས་མེད་པ་དང། བདེ་འཇགས་སྲུང་སྐྱོབ་ཀྱི་ཁྱབ་ཁོངས་ནང་ཨུ་རུ་སུའི་མངོན་འདོད་ལ་བསམ་ཞིབ་མ་བྱས་པར་ཡོང་ཐབས་མེད་པ་ཞིག་ཡིན་ལུགས་བཤད་ཡོད་པ་རེད་འདུག། ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་གཉིས་པའི་ནང་ཨུ་རུ་སུ་ཡིས་ཁྱིམ་མཚེས་རྒྱལ་ཁབ་ཡུ་ཀེ་རེན་ཉམས་དམས་སུ་གཏོང་བའི་དམིགས་བསལ་དམག་དོན་གྱི་ལས་འགུལ་ཞེས་མིང་བཏགས་ནས་བཙན་འཛུལ་བྱེད་འགོ་བཙུགས་ཏེ་ལོ་གཉིས་ཙམ་གྱི་རྗེས་སུ་ཡང་ཉིན་རེ་བཞིན་མི་མང་ཕལ་ཆེ་བ་བསད་དེ་ས་ཞིང་འཕྲོག་བཅོམ་བྱེད་བཞིན་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཡོད་པའི་ཧྥི་ལི་པིན་གྱི་གཞུང་ཚབ་ཆེན་མོས་ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་དང་འབྲེལ་བའི་ཐོག་རྒྱ་ནག་གིས་གཞི་རྩའི་ངོ་ཐོག་བདེན་པ་ལའང་བརྩི་མེད་གཏོང་གི་འདུག་ཞེས་གསུངས་པ་དེར་ཕི་ལི་པིན་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཆེན་མོས་སྐྱོན་བརྗོད་བྱས་བཞག། དེ་ཡང་པེ་ཅིང་ནས་རིའུ་ཊར་གསར་འགྱུར་ལས་ཁང་གིས་ཕྱི་ཚེས་གསུམ་ཉིན་གནས་ཚུལ་སྤེལ་བའི་ནང། ཕི་ལི་པིན་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཆེན་མོས། ཨ་རིའི་ནང་ཡོད་པའི་ཕི་ལི་པིན་གྱི་གཞུང་ཚབ་ཀྱི་གཏམ་བཤད་དེ་ནི། ཚོད་དཔག་བྱས་ནས་ངན་སེམས་བཅངས་ཏེ། རྒྱ་ནག་ལ་དམའ་འབེབས་དང་མིང་རྗེས་བཟོ་ཆེད་བཤད་པ་ཞིག་རེད་ཞེས་བརྗོད་བཞག། རེས་གཟའ་ལྷག་པའི་ཉིན་ཨ་མི་རི་ཀའི་རྒྱལ་སའི་ནང་དུ་ཡོད་པའི་ཕི་ལི་པིན་གྱི་གཞུང་ཚབ་ཆེན་མོ། ཇོས་མེ་ནུལ་རོ་མུལ་དོས་ལགས་ཀྱིས། ཨ་རིས་བཤད་གསལ་ལྟར་ལྷོ་རྒྱ་ནག་རྒྱ་མཚོའི་གྱི་གནད་དོན་དང། ཐའེ་ཝན་ནང་ཟིང་ཆ་ཡོང་ཤེས་པའི་གནད་དོན་གྱི་ཐད་བློ་ཚབས་ཆེན་པོ་ཡོད་པ་དང། ལྷག་པར་དུ་ཕི་ལི་པིན་གྱི་ནུབ་ངོས་སུ་རྒྱ་ནག་གི་དམག་འཐབ་ཆུང་ཙག་ཡོང་བཞིན་ཡིན་པ་སོགས་བརྗོད་པའི་ལན་དུ། ཕི་ལི་པིན་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཆེན་མོས་གཏམ་བཤད་དེ་ཚོས་ལྷོ་རྒྱ་ནག་རྒྱ་མཚོའི་དཀའ་རྙོག་སེལ་རྒྱུའི་ཚབ་ཏུ། མངའ་ཁུལ་དུ་དཀའ་རྙོག་ཆེ་བ་བཟོ་རྒྱུ་ཙམ་མ་ཟད་དེས་མངའ་ཁུལ་གྱི་ཞི་བདེ་ལྷིང་འཇགས་ལའང་སྣང་ཆུང་བྱས་པ་ཞིག་ལ་སོང། རྒྱ་ནག་གིས་ཉེན་ཁ་བཟོ་གི་ཡོད་པའི་འདོད་ཚུལ་གྱི་གཏམ་བཤད་བྱ་རྒྱུ་དེ་མཚམས་འཇོག་བྱ་དགོས་པ་རེད་ཅེས་བརྗོད་བཞག། ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་ལ་འབྲེལ་བའི་ཐོག་རྒྱ་ནག་དང་ཧྥི་ལི་ཕིན་གྱི་དབར་མི་མཐུན་པའི་དངངས་འཚབ་ཆེན་པོ་ཡོད་བཞིན་པ་རེད། རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ཕལ་ཆེ་བ་རྒྱ་ནག་ལ་ཡོད་ཚུལ་བཤད་བཞིན་པ་རེད། ལྷོ་རྒྱ་ནག་རྒྱ་མཚོའི་མཚོ་ལམ་བརྒྱུད་ནས་ལོ་ལྟར་ཨ་སྒོར་ཁྲག་ཁྲིག་ཆེན་མོ་གསུམ་ལྷག་གི་ཚོང་ཟོག་འོར་འདྲེན་བྱ་བཞིན་པ་རེད། ལྷོ་རྒྱ་ནག་རྒྱ་མཚོའི་ཆ་ཤས་ཀྱི་བདག་དབང་ལ་རྩོད་ལེན་བྱ་མཁན་ཕི་ལི་པིན་དང་ཝེ་ཏི་ནམ། ཨིན་ཀྲོ་ནེ་ཤི་ཡ། མ་ལེ་ཤི་ཡ། འབུར་ནེ། ཐའེ་ཝན་སོགས་ཀྱང་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་རྒྱལ་སྤྱིའི་རྩོད་རྙོག་བར་འདུམ་བྱ་མཁན་གྱི་གཏན་འཇགས་ཁྲིམས་ཁང་གིས། རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ཆ་ཚང་རྒྱ་ནག་ལ་ཡོད་ཞེས་རྩོད་ལེན་བྱས་པ་དེར། ཁྲིམས་མཐུན་གྱི་གཞི་རྩ་གང་ཡང་མི་འདུག་ཅེས་ཁྲིམས་ཐག་བཅད་ཡོད་པ་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཟླ་འདིའི་ཚེས་གསུམ་རེས་གཟའ་ཉི་མའི་ཉིན་ལྷོ་ཀོ་རི་ཡའི་རྒྱལ་ས་སོའུལ་གྱི་ལྷོ་ངོས་སུ་ཡོད་པའི Everland སྲོག་ཆགས་གླིང་ཀའི་ནང་རྒྱལ་ཁབ་ཀྱི་ཆེས་ཐོག་མར་སྐྱེས་པའི་བྱི་ལ་དོམ་ཧྥུའུ་པའོ་རྒྱ་ནག་གི་སི་ཁྲོན་ཞིང་ཆེན་དུ་འདི་ལོའི་ཟླ་བ་བཞི་པའི་ནང་ཕྱིར་ལོག་བྱ་རྒྱུ་གཏན་འཁེལ་ཡོད་པ་བཞིན་གྱེས་སྟོན་བཤམས་ཡོད་འདུག་དེ་ཉིན་གྱི་ཞོགས་པ་སྔ་པོ་ནས་གྱེས་སྟོན་ལ་མཉམ་ཞུགས་གནང་མཁན་སྟོང་ཕྲག་མང་པོས་བང་བསྒྲིགས་ནས་མང་པོ་ཞིག་གིས་ཧྥུའུ་པའོ་སོང་རྗེས་དྲན་རྒྱུ་ཡིན་པ་བཤད་འདུག། བྱི་ལ་དོམ་ཧྥུའུ་པའོ་གྱི་ཕ་མ་གཉིས་ཨའི་པའོ་དང་ལེ་པའོ་གཉིས་ནི་རྒྱ་ནག་གཞུང་གིས་བྱི་ལ་དོམ་གྱི་ཕྱི་འབྲེལ་ལས་འགུལ་གྱི་ཆ་ཤས་སུ་ཉིས་སྟོང་བཅུ་དྲུག་ལོའི་ནང་རྒྱ་ནག་སི་ཁྲོན་ཞིང་ཆེན་ནས་ལྷོ་ཀོ་རི་ཡ་རུ་འབྱོར་ཏེ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་བདུན་པའི་ནང་བྱི་ལ་དོམ་ཧྥུའུ་པའོ་སྐྱེས་ཡོད་པ་དང་འདས་ལོའི་ཕྱི་ཟླ་བདུན་པའི་ནང་བྱི་ལ་དོམ་མཚེ་མ་སྐྱེས་ཡོད་པ་རེད་འདུག་རྒྱལ་ཁབ་གཉིས་ཀྱི་གྲོས་མཐུན་ལྟར་ན་བྱི་ལ་དོམ་ཨའི་པའོ་དང་ལེ་པའོ་ནས་སྐྱེས་པའི་དོམ་ཕྲུག་རྣམས་ལོ་བཞི་ལ་མ་སོན་གོང་དུ་རྒྱ་ནག་ལ་ཕྱིར་ལོག་བྱེད་དགོས་འདུག།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་ཁམས་སྡེ་དགེ་ཁུལ་གྱི་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་བསྐྱེད་ཀྱིས་རྒྱབ་སྐྱོར་ཞུ་ཆེད། ཨོ་སི་ཀྲོ་ལི་ཡའི། Victoria། ཁུལ་གྱི་བོད་མི་རྣམས་ནས་ཞི་བའི་གོམ་བགྲོད་དང་མར་མེའི་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་ཡོད་པའི་སྐོར་ལ། རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ཁམས་སྡེ་དགེ་ཁུལ་གྱི་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ཞུ་ཆེད། ཨོ་སི་ཁྲུ་ལི་ཡ་ཝིག་ཏོ་རི་ཡ་མངའ་ཁུལ་གྱི་བོད་མི་རྣམས་ནས་ཞི་བའི་གོམ་བགྲོད་དང། མར་མེའི་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག་ཟླ་བ་འདིའི་ཕྱི་ཚེས་གཉིས་ཉིན་ཨོ་སི་ཁྲུ་ལི་ཡ་ཝིག་ཏོ་རི་ཡ་མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག། ས་གནས་དེའི་ནང་གི་བོད་མི་རྒན་གཞོན་སྐྱ་སེར་བརྒྱ་ལྷག་ཙམ་ཞིག་ནས། རྒྱ་གཞུང་གིས་བོད་ནང་བོད་མིར་དྲག་གནོན་བྱེད་བཞིན་པ་སྤྱི་དང་ལྷག་པར་དུ་ཉེ་ཆར་རྒྱ་གཞུང་གིས་ཁམས་སྡེ་དགེ་ཁུལ་དུ་ཆུ་རགས་གསར་རྒྱག་དང་འབྲེལ་བའི་ས་གནས་བོད་མི་དགོན་གྲོང་གཉིས་ཀྱི་མི་མང་ཚོ་གནས་སྤོས་དགོས་པའི་བཀོད་ཁྱབ་བཏང་བར་བརྟེན། ས་ཁུལ་དེར་བོད་མི་ཞུ་འབོད་བྱེད་མཁན་རྒྱ་གཞུང་གིས་འཛིན་བཟུང་བཀག་ཉར་བྱས་པ་རྣམས་གློད་གྲོལ་དགོས་པ་དང་ཁོང་རྣམ་པར་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ཞུ་ཆེད། Australia Victoria མངའ་སྡེའི་དཔེ་མཛོད་ཁང་གི་མདུན་ཐང་ནས་དབུ་འཛུགས་ཀྱིས། ས་གནས་དེའི་དྲན་རྟེན་སྤྱི་གླིང་བར་ཞི་བའི་གོམ་བགྲོད་དང་མ་རྨོས་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག་དེའི་སྐོར་ཝིག་ཏོ་རི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་ཆོས་གྲགས་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ད་ང་ཚོ་ཝིག་ཏོ་རི་ཡ་གི་མངའ་སྡེ་ནང་ལ་ཡོད་མཁན་གྱི་བོད་པ་དེ་ཚོ་ཚང་མ་ང་ཚོ་ད་ཆོལ་ཁ་གསུམ་གྱི་མི་ཡ་རེད་ང་ཚོ་ཚང་མ། དེ་ཡིན་དུས་ང་ཚོ་གི་ད་རེས་ཡ་ནི་ད་ང་ཚོ་དམིགས་བསལ་གྱི་ད། ཁམས་སྡེ་དགེ་ལ་ཡ། འཕྲད་པའི་དཀའ་ངལ་དེ་ལ་ཡ་ཨ་ནི་ང་ཚོ་གི་རྒྱ་ནག་གཞུང་ལ་ཡ་ངོ་རྒོལ་མཚོན་བྱེད་དུ་ཨ་ནི་ང་ཚོ་གི། ཞི་བའི་ངོ་རྒོལ་ཅིག་བྱས་ཡིན། སྐབས་དེར་ལས་འགུལ་དབུ་འཛུགས་ཀྱི་མཛད་སྒོའི་ཐོག་ཨོ་སི་ཀྲོ་ལི་ཡའི་བོད་དོན་ལྷན་ཁང་གི་འགན་འཛིན། སྐུ་ཞབས་ཇོ་ནཱ་ཏན་སེ་བྷན་ལགས་ཀྱིས་གཏམ་བཤད་གནང་བའི་ནང། བོད་ནང་རྒྱ་གཞུང་གིས་བོད་མིར་དྲག་གནོན་བྱེད་བཞིན་པར་གདུང་སེམས་མཉམ་སྐྱེད་དང་འབྲེལ། ཨོ་སི་ཀྲོ་ལི་ཡ་ཝིཀ་ཏོ་རི་ཡ་མངའ་ཁུལ་གྱི་བོད་མི་རྣམས་ནས་བོད་ནང་བོད་མིའི་མངོན་འདོད་བསྒྲུབ་རྒྱུ། གང་ཐུབ་ཅི་ཐུབ་ཀྱིས་འབད་བརྩོན་དགོས་པའི་གཞེན་སྐུལ་དང། Australia བོད་དོན་ལྷན་ཁང་ངོས་ནས་བོད་དང་བོད་མིར་གང་ཐུབ་ཀྱིས་རྒྱབ་སྐྱོར་ཞུ་རྒྱུ་ཡིན་པ་གསུངས་གནང་ཡོད་པ་རེད། དེ་མཚུངས་མཛད་སྒོའི་ཐོག Victoria བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་གྲོང་ཤར་བསམ་གྲུབ་ལགས་ནས་བོད་སྐད་ཐོག་བོད་ཁམས་སྡེ་དགེ་ཁུལ་གྱི་ཛ་དྲག་གནས་ཚུལ་གྱི་བྱུང་རིམ་དང། ད་ལྟའི་གནས་སྟངས་ངོ་སྤྲོད་གནང་བ་དང་ཕྱོགས་མཚུངས། བོད་རིགས་སྤྱི་མཐུན་ཚོགས་པའི་དབྱིན་དྲུང་བསྟན་འཛིན་ཀུན་བཟང་ལགས་དང་རྒྱུན་ལས་བསྟན་འཛིན་གངས་བ་ལགས་རྣམ་གཉིས་ནས་དབྱིན་སྐད་དང་རྒྱ་སྐད་ཐོག་སྔ་རྗེས་རིམ་པས་ངོ་སྤྲོད་ཀྱི་གཏམ་བཤད་གནང་ཞིང། སྐབས་དེར་ལས་འགུལ་སྤེལ་མཁན་མང་ཚོགས་ནས་རྒྱ་གཞུང་གིས་བོད་ཁམས་སྡེ་དགེ་ཁུལ་གྱི་བོད་མི་ཞི་རྒོལ་བ་ཚོ་གློད་གྲོལ་དགོས་པ་དང་བོད་མི་ཚོར་བཙན་ཤེད་ཀྱིས་གནས་སྤོས་གཏང་རྒྱུ། མཚམས་འཇོག་དགོས་པ་དང་བོད་ཀྱི་རྒྱུག་ཆུ་ནས་ཨེ་ཤ་ཡའི་འཚོ་གནས་དང་འབྲེལ་བ་ཆགས་པ་སོགས་ཀྱི་འབོད་ཚིག་འདྲ་མིན་སྒྲོག་བཞིན་འཕྲེད་དར་བསྣམས་ཏེ་ལས་འགུལ་སྤེལ་བ་དང་ཡིག་ཆ་འགྲེམས་སྤེལ་སོགས་གནང་དུས་ས་གནས་མི་མང་སྤྱི་དང་ལྷག་པར་དུ་རྒྱ་རིགས་ཁག་ཅིག་ནས་དོ་སྣང་རྒྱབ་སྐྱོར་གྱིས་ལས་འགུལ་ནང་མཉམ་ཞུགས་གནང་བ་སོགས་བྱུང་ཡོད་པ་རེད་འདུག། ཁམས་སྡེ་དགེ་ཁུལ་ལ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་པ་དེ་དང་ཆུ་རྫིང་གསར་བཞེངས་རྒྱབ་བྱེད་ཡ་དེ་དང་ཆུ་རྫིང་དེ་ཚོ་ཚང་མ་ལ་ཡང་བོད་ནང་གི་ཆུ་དེ་ཡ་ནས་བེད་ཅིག་ཨེ་ཤེ་ཡ་ང་ཚོ་གི་ཐང་གི slogan ནང་ལ་ཡ། Tibet water is Asia life ལབ་ཀྱི་རེད་བྱས་ཙང་གི་ད་རྒྱ་མི་གི་བཀག་པ་ཡིན་ན་ཨེ་ཤེ་ཡ་ནང་ཁོ་ར་ལ་ཡ་ཆུ་དེ་གི་དཀའ་ངལ་ག་ཚོད་འཕྲད་ཀྱི་ཡོད་མེད་སྐོར་ལ་ང་ཚོ་གི་ཨིན་ཇིའི་ཐོག་ནས། ཤོག་གུ་འདི་བཀྲམ་བྱས་མི་མང་ལ་བཀྲམ་བྱས་མི་མང་ཧང་སང་ཡ་མང་པོ་དབྱིན་ཇི་འདི་ཁ་ཤས་ཤིག་ང་ཚོ་དེ་ལ་ཡག་པའི་མཉམ་དུ་ཡོང་ཆེད་སྐད་རྒྱག་འདི་ལས་ཀྱི་འདུག་ཨ་མི་མང་དོ་སྣང་ཤུགས་ཆེན་པོ་ཞིག་བྱེད་ཀྱི་འདུག་རྒྱ་མིའི་སྒོ་ནས་ད་ང་ཚོ་རྒྱ་སྐད་ཐོག་ནས་གཏམ་བཤད་བྱས་རེད་སྐད་རྒྱབ་རེད་མི་མང་གི་རྒྱ་མི་དེ་ཚོ་ཡིན་ན་རེད་ད་མི་མང་གཅིག་མི་སེར་དཀྱུས་མ་ད Australia མི་ཡིན་ན་རེད་གཞན་པ་གི་མི་རིགས་གཞན་པ་དེ་ཚོ་གི་དོ་སྣང་ཤུགས་ཆེན་པོ་ཞིག་བྱེད་ཀྱི་འདུག་འདུག་ཞིག་ཞུ་ཡ་ཡིན།
དེ་མིན་ཝིག་ཏོ་རི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ལས་འགུལ་དེ་སྤེལ་རྒྱུའི་སྔ་ནུབ་ཏུ། ལས་འགུལ་དེ་དང་འབྲེལ་བའི་གསར་འགོད་གསལ་བསྒྲགས་ཤིག་སྤེལ་བར་བརྟེན། ས་གནས་ཀྱི་གསར་ཁང་ཁག་ཅིག་ནས་གནས་ཚུལ་བརྒྱུད་བསྒྲགས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་དད་ལྡན་མང་ཚོགས་ལ་འབྲི་གུང་འཕོ་བ་ཆེན་མོ་དང། མ་གཅིག་གྲུབ་རྒྱལ་གྱི་ཚེ་དབང་གནང་ཡོད་པའི་སྐོར། ནིའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ཟླ་གསུམ་པའི་ཚེས་གཉིས་ཉིན་གྱི་སྔ་དྲོའི་ཆུ་ཚོད་བཅུ་བའི་ཐོག་བླ་སྤྲུལ་དང་དགེ་འདུན་རྣམ་པའི་སྤོས་སྣེ་དང། དད་ལྡན་མང་ཚོགས་ཀྱི་ལག་ཏུ་མཇལ་དར་སོགས་བསྣམས་ནས། སྒྲུབ་རྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནིའུ་ཡོག་ཏུ་ཡོད་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ་གདན་འདྲེན་ཞུས་ཤིང། གསུང་ཆོས་གོ་སྒྲིག་ཚོགས་ཆུང་གི་ངོས་ནས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་ཏེ་རིན་པོ་ཆེ་མཆོག་ནས་ཕྱི་ནང་གི་དད་ལྡན་མང་ཚོགས་ལ་འབྲི་གུང་འཕོ་བ་ཆེན་པོ་གནང་ཡོད་པ་རེད།

ཡང་བཀའ་ཆོས་གོ་སྒྲིག་ཞུ་མཁན་གྱི་ངོས་ནས། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་དད་ལྡན་མང་ཚོགས་ལ་འབྲི་གུང་འཕོ་བ་ཆེན་མོ་གནང་རྒྱུ་ཞལ་བཞེས་བཟང་བོ་གནང་ཡོད་པ་དང། གནའ་སྔ་མོ་འབྲི་གུང་འཕོ་བ་ཆེན་མོ་ལོ་བཅུ་གཉིས་རེའི་ནང་ཐེངས་རེ་མ་གཏོགས་གནང་གི་མེད་ཀྱང། ད་ཐེངས་ནིའུ་ཡོག་ཏུ་ཕྱི་ནང་གི་དད་ལྡན་མི་མང་ལ་འཕོ་བའི་དབང་འདི་གནང་བར་སྐལ་བ་བཟང་བོ་ཡིན་པ་དང། གོ་སྒྲིག་ཚོགས་ཆུང་གི་ངོས་ནས་མང་ཚོགས་ཀྱི་ཚབ་ཞུས་ནས། བཀའ་དྲིན་བླ་མེད་དུ་ཆེ་ཞེས་གནང་སོང།

མན་ངག་ཟབ་མོ་དེ་འདྲའི་སྐད། སྐལ་བཟང་གོ་སྐབས་ཐོབ་དགོས་ཡ་དེ། རྒྱུ་མཚན་གཅིག་དེ་རེད། དེ་བྱས་ཙང་ནི་དེ་ཚོ་ཚང་མ་ལ་ཡར་བཀའ་དྲིན་དྲན་བསམ་གྱིས་ཐུགས་ལ་བཞག་ནས་འཕོ་བ་དེ། གཟབ་གཟབ་བྱས་ནས་ཉན་རོགས་གནང་ཟེ་ད། དོན་དག་གཅིག་བྱས་གཉིས་པ་དེ། ཨ་ནི་ད་ག་རེ་འདི། གསུང་ཆོས་ཀྱི་མཆོད་ཡོན་སྦྱིན་བདག་དང་གོ་སྒྲིག་ཞུ་བ་པོ་ཚང་མ་ལོར་ཡ།
སྒྲུབ་དཔོན་འཕྲིན་ལས་སྙིང་པོ་རིན་པོ་ཆེ་མཆོག་གིས་ཐུགས་འགན་བཞེས་ནས་གནང་བ་ཞིག་རེད་ཅེས་ཚང་མའི་ཐུགས་ལ་བཞག་རོགས་གནང། དེ་ནས་ཨ་ནི་ད། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས་ཉིན་གུང་རྒྱབ་ཀྱི་ཆུ་ཚོད་གཉིས་པ་ནས་མི་མང་ལ། མ་གཅིག་གྲུབ་རྒྱལ་གྱི་ཚེ་དབང་དང། རེས་གཟའ་ཉི་མའི་སྔ་དྲོར་མི་མང་ལ་སྒོམ་ཁྲིད་གནང་རྒྱུ་ཡིན་པ་དང། དེ་བཞིན་དུ་རེས་གཟའ་ཉི་མའི་ཕྱི་དྲོར། ཧི་མ་ལ་ཡའི་དཔེ་མཛོད་ཁང་དུ། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས། བོད་བཙན་པོའི་རྒྱལ་རབས་སྐོར་ནས་བཀའ་སློབ་གནང་རྒྱུས་མཚོན་པའི་མཛད་རིམ་ཁག་ཅིག་སྐྱོང་གནང་རྒྱུ་ཡིན་པ་རེད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། བོད་བརྒྱུད་ནང་བསྟན་དཔེ་ཆ་ལས་རྒྱལ་བའི་བཀའ་བསྟན་ལས་ཚེ་སྲོག་གི་རྣམ་གཞག་ངོས་འཛིན་གནང་སྟངས་དང་ནང་ཆོས་དང་ཚན་རིག་གིས་ཚེ་སྲོག་ལ་ངོས་འཛིན་མི་འདྲ་བ་གང་ཡོད་སོགས་ཀྱི་ཐད་ལ་དགེ་བཤེས་བསྟན་པ་བཀྲ་ཤིས་ལགས་དང་མཉམ་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན་དེ་རིང་ང་ཚོ་གླེང་མོལ་གྱི་ལེ་ཚན་ནང་ཨ་ཚེ་སྲོག་གི་སྐོར་ལ་གླེང་མོལ་བྱེད་རྒྱུ་ཡིན། དེ་རིང་ང་ཚོའི་སྐུ་མགྲོན་ལ་དགེ་བཤེས་བསྟན་པ་བཀྲ་ཤིས་ལགས་གདན་འདྲེན་ཞུས་ཡོད། དགེ་བཤེས་བསྟན་པ་བཀྲ་ཤིས་ལགས་ཡིན་ན་འབྲས་སྤུངས་སྒོ་མང་ནས་སློབ་གཉེར་གྱིས་དགེ་བཤེས་ཐོན་པའི་རྗེས་སུ་ལོ་མང་ང་ཟིག་གི་རིང་བོད་གཞུང་སྨན་རྩིས་ཁང་དུ་ཆོས་དགེ་དང་རིག་དགེ་གཅིག་ལྕོགས་ཀྱི་ཕྱག་ལས་གནང་ཡོད་པ་དང། དེ་ནས་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་བཅུ་དགུ་ལོའི་བར་དུ་རྡ་རམ་ས་ལར་ཡོད་པའི་སྨན་རྩིས་ཁང་དུ་ལུས་སེམས་སྲོག་གི་སྡེ་ཚན་གྱི་འགན་འཛིན་གྱི་ཕྱག་ལས་གནང་ཡོད་པ་རེད།

གཞུང་ནང་ལ་ལག་ལེན་འགྲོ་སྟངས་འདྲ་བཞིན་པ་རེད། ད་སེམས་ཁམས་ཀྱི་སྐོར་ལ་ནི་དཀའ་ངལ་མང་པོ་ཅིག་ཡོད་ཡི་འདུག་དེ་ཚོ་ཡང་ཅིག་ནང་དོན་རིག་པ་དང་ནི་མང་པོ་ཅིག་ན་འབྲེལ་ན་མ་གཏོགས་པའི་གི་རྩ་བའི་ད་གསོ་བ་རིག་པའི་གཞུང་གི་ནང་ན་ཅིག་རླུང་གི་རྣམ་གཞག་གི་རླུང་གི་བྱེད་ཐབས་ལ་སོགས་པ་དང་དེ་འདྲ་གི་རྣམ་གཞག་མང་པོ་ཅིག་དང་འབྲེལ་ནས་ནི་བྱེད་ཐུབ་ཡོད་འདྲ་ཡིན་ན་ད་ཡང་ཅིག་སེམས་རང་གི་ནི་དཀའ་ངལ་དེ་སེམས་རང་གི་དང་ནི་སེལ་དགོས་ཅིག་ནི་བརྩོན་པ་དེ་ནི་ཡང་དེའི་གི་སེལ་ཐབས་དེ་ད་ང་ཚོ་ནང་པའི་གཞུང་གི་ནང་ན་རྒྱ་ཆེན་པོ་དེ་འདྲ་ཡོད་སོང་ས་ད་ལུས་དང་སེམས་དང་སྲོག་གི་ནི་དེ།

ལོགས་སུ་ད་འདི་དྲི་བ་གལ་ཆེན་པོ་ཞིག་རེད་ཤག་དེ་གལ་བཟང་པ་ང་དེ་ད་ལུས་སེམས་སྲོག་གི་སྡེ་ཚན་དེ་ཚིག་གཅིག་ནས་ཡང་ནི་ང་ཚོ་རྒྱལ་སྤྱིའི་རང་བཞིན་ལྡན་པའི་གི་ནི་བགྲོ་གླེང་ཐང་དང་པོ་ཅིག་ཚོགས་པ་རེད་ད་ཐང་དང་པོ་ཚོགས་དུས་ཙམ་པ་ང་ཚོ་ནི་ད་མཁས་དབང་མང་པོ་ཅིག་གི་གདན་འདྲེན་བྱས་ཡོད་རེད་ད་གཙོ་བོ་དེ་བརྗོད་གཞི་དེ་ལུས་དང་སེམས་དང་སྲོག་གསུམ་དེ་རེད་ད་དེའི་སྟེང་འདི་ལ་ཡང་ནི་མཁས་དབང་དེ་ཡང་ནི་ད་ང་ཚོ་ནང་པའི་གི་དགེ་བཤེས་དེ་ཚོ་ཡོད་རེད་ད་ནི་སྨན་སྨན་གི་སྟེང་གི་ཡང་ནི་ཨམ་ཆིའི་གི་ཡོད་རེད་ད་ཨ་རྣམ་ཅིག་རྩིས་རྩིས། གི་སྟེང་ལ་ནི་ཡང་ཁ་ཆེ་ཆེན་གི་དང་དེ་ནང་བཞིན་གི་ནི་ད་དེང་དུས་གི་ཚན་རིག་པ་ནི་གྲགས་ཅན་དེ་འདྲ་ཟིག་གི་ནི་མི་གཞན་ང་ཆ་ཚང་པའི་དེ་ད་མི་ཕལ་ཆེར་བཅུ་གཉིས་བཅུ་གསུམ་ཟིག་ཡོད་རེད་དེ་འདྲ་གི་ང་ཚོ་ནི་ད་བགྲོ་གླེང་རྒྱ་ཆེན་པོ་ཅིག་ཚོགས་པ་རེད་ཉི་མ་གསུམ་གི་རིང་ལ་བགྲོ་གླེང་ཅིག་ཚོགས་ད་བགྲོ་གླེང་དེ་ཚོགས་ཡི་སྐབས་དེ་ལ་ནི་ད་ལུས་ཀི་སྐོར་ལ་གསུང་མཁན་ད་ཕྱི་ནང་གི་ཚང་མ་ནང་ནས་ཡང་བཤད་མཁན་མང་པོ་འདུག་སེམས་ཀྱི་སྐོར་བཤད་མཁན་དེ་དག་ང་ཚོ་ནང་པའི་གཞུང་ནང་བཞིན་གཅིག་ལྟར་གཞན་པ་ལ་ད་ཚན་རིག་པ་ཚོ་ཡིན་ན་ད་ཁོང་ཚོ་ཞུ་དབང་རྩ་ཚན་རིག་དང་འབྲེལ་ནས་མ་གཏོགས་པའི་ཞིབ་ཞིབ་གཅིག་ཁོང་ཚོ་བཤད་ཡ་ཡོད་མ་རེད་པ། ད་སྲོག་གི་སྐོར་དེ་དྲང་པོ་བཤད་ན་ནི་དེའི་སྐབས་དེ་ལ་ང་ཚོ་འདོད་པ་ཁེངས་ཞིག་བྱུང་མ་སོང་ཡ་ནི་གཅིག་ང་ཚོ་ནང་པའི་གཞུང་གི་ནང་ནས་བྱས་ཙང་ད་ང་ཚོ་ནང་པའི་གཞུང་གི་ནང་ན་ད་ན་ཡོད་རེད་ད་ཡ་ནི་གཅིག་མངོན་པ་མཛོད་ཀྱི་ནང་ན་ནི་གཅིག་ཡོད་རེད་ད་ཡིན་ན་ད་དེ་གཅིག་རྒྱ་ཆེན་པོ་དེ་དེ་གམ་ཞིག་བྱུང་མ་སོང།

ཨ་ནི་བརྩི་བ་དེ་ཨ་ནི། བསྟན་འཛིན་སྙན་གྲགས་ལགས། ད་ང་ཚོ་བཀྲིས་ཆིག་ཆེ་རེད་ད་ནི་ང་ཚོ་བགྲོ་གླེང་དེ་ནང་དེ་ལ་གཞན་པ་ད་བགྲོ་གླེང་དཔེ་ཡག་པོ་བྱུང་སོང་ཡིན་ན་ཡང་ང་ཚོ་ཨ་ནི་སྲོག་གི་སྐོར་དེ་ལ་དད་གམ་གི་ཅིག་ཨ་ནི་ད་ག་རེ་ཟེར་དགོས་རེད་འདོད་པ་ཚང་ཞིག་བྱུང་མ་སོང་བ་ཞིག་ད་ཁོང་རང་ཉིད་ད་ག་རང་ད་ཅིག་བྱུང་ཤག་ཨ་ནི་ང་ཚོ་བཀྲིས་ཆིག་ཆིག་ཅིག་ཡིན་ད་ང་ཚོ་ལས་གཞི་ཞིག་སྤེལ་ན་ག་འདྲ་ཡིན་རུང་ད་བྱེད་ཙང་ཚེ་སྲོག་སྐོར་དེ་ལ་ཨ་ནི་ཅིག་ཚུར་རྡོག་རྡོག་བཟོ་ཡི་ཞོག་དང་ཨ་ནི་དེ་འདྲ་གི་ཅིག་ཀུན་བཏུས་གི་རང་བཞིན་ཅན་པ་དེ་འདྲ་མོ་ཞིག་རྩ་ནས་མཐོང་མ་སོང་ད་དེ་ཡུལ་ཟ་མ་ང་ཚོ་ཨ་ནི།

ཨ་ནེ། དེ་ཚོ་ག་འདྲ་བྱས་ནས་བྱུང་བ་རེད་ད་ཐོག་མ་ལ་ང་གཉིས་དེ་མགོ་མ་ཚུགས་གོང་ལ་ཡང་ཁྱེད་རང་འདི་ངོ་སྤྲོད་དེ་འགྲེལ་བཤད་རྒྱག་ཐུབ་ན་ང་ཚོ་ཉེ་ཉེ་ཚོ་ཕན་གི་མེད་འགྲོ་བསམས་འདུག་སྲོག་ཚེ་སྲོག་ཟེར་དེ་ག་འདྲའི་ཞིག་ལ་གོ་དགོས་དགོས་རེད།
ན་རེད་ན་རེད་ད་ཚེ་སྲོག་ཟེར་དེ་སྤྱིར་བཏང་ད་གོ་ཡ་མང་པོ་ཡོད་རེད་ད་ཅིག་ད་ང་ཚོ་ནང་པའི་གཞུང་གི་ནང་ཡིན་ན་ཨ་ནི་མངོན་པ། མཛོད་ནས་གསུངས་སྟངས་དང་ད་ག་ནང་བཞིན་གྱི་གྲུབ་མཐའ་སྨྲ་བ་སོ་སོ་གི་ཡང་ཚེ་སྲོག་གོ་སྟངས་དང་ངོས་འཛིན་ཅིག་མི་འདྲ་མི་འདྲ་ཕྲན་བུ་ཕྲན་བུ་ཡོད་རེད་ད་ག་ནང་བཞིན་གྱི་དེ་ཡང་ནི་ད་སྔགས་ཀྱི་གཞུང་དང་ད་དེ་ཚོ་ནས་བྱས་ན་ཡང་ཚེ་སྲོག་ཟེར་དེ་པས་ད་ནི་ངོས་འཛིན་བྱེད་སྟངས་མི་འདྲ་བ་ཅིག་རེད་ད་ང་ཚོའི་དོན་དག་རྡོག་རྡོག་འདྲ་བོ་བྱས་ན་ཚེ་སྲོག་སྲོག་ལབ་ཡི་སྐབས་དེ་ལ་ནང་པའི་གི་རྩ་བའི་གི་ནི་ག་གཞི་ཟམ་པ

ཁོ་རང་གི་བྱེད་ལས་དེ་ག་རེ་ཟེར་ཁོ་རང་གི་ལས་ཀ་ག་རེ་ཅིག་ཅིག་ཅིག་ཟེར་ཟེར་དེ་ནི་སྡེ་ཚན་ཅིག་ཅིག་དེ་ནི་ཁོ་རང་གི་དབྱེ་བ་ད་དེ་གི་ཁོ་རང་གི་རྒྱུ་རྐྱེན་ད་དེ་ནི་མར་ཕྱིན་ནས་ནི་ཚེ་སྲོག་དང་འགག་དུས་ཙམ་པ་ག་རེ་བྱེད་ཀྱི་འདུག་ད་དེ་མ་འགག་ཚེ་སྲོག་དེ་ཕར་བསྲིང་ཡ་གི་ཐབས་ལམ་དེ་ག་རེ་ག་རེ་འདུག་ཟེར་ད་དེ་གི་ཕར་དབྱེ་བ་ཅིག་བྱས། ད་ཅིག་ཚེ་སྲོག་གི་ངོས་འཛིན་དེ་ད་ཅིག་དེ་ཞིག་གསུངས་སོང་བསམ་སོང་ད་ཚེ་སྲོག་གི་བྱེད་ནུས་དེ་ག་རེ་ཡོད་རེད། ད་ཚེ་སྲོག་གི་བྱེད་ལས

ད་ལྷག་པར་དུ་ཉམས་ལེན་བྱེད་མཁན་ཞིག་ཡིན་ན་ཁོ་ཉམས་ལེན་གྱི་རིམ་པ་མང་པོ་ཞིག་ཡོད་རེད་ཉམས་ལེན་རིམ་པ་དེའི་ནང་དུ་ནས་ཁོ་རང་གི་ད་གང་ལྟར་ག་རེ་ཟེར་དགོས་རེད་ཐུགས་དམ་ད་ད་འཆི་བ་འཆི་བ་དེ་ནམ་རྒྱུན་ང་ཚོ་འཆི་བ་འོད་གསལ་ཟེར་ཡ་དེ་ཡོང་གི་མ་ཞིག་གཅིག་བྱས་ནས་དེ་ཀ་ཀ་གཅིག་བྱས་ནས་འཆི་བ་ཆོས་སྐུའི་ངོ་ལ་ད་སྟོང་ཉིད་རྟོགས་པའི་བློའི་ངོ་ལ་ཕར་བསྒྱུར་གཅིག་བྱས་ནས་སེམས་དེ་ད་འུ་བསྡད་ཐུབ་ཀྱི་ཡོད་རེད་བ་སེམས་དེ་བསྡད་དུས་ཙམ་པ་སེམས་དེ

ཤི་སོང་ཟེར། ན་རེ་རེད། ཚེ་སྲོག་ཆད་སོང་ཟེར་དེ་ག་འདྲ་ཅིག་ལ་གོ་དགོས་རེད་ད། ད་ཚེ་སྲོག་ཆད་སྟངས་ཟེར་དེ་ལ་ནི་ངོས་འཛིན་བྱེད་སྟངས་མང་པོ་ཡོད་རེད་བ་ད་ང་ཚོ་ནི་སྤྱིར་བཏང་གི་ནི་འབྱུང་བ་ཐིམ་རིམ་མང་པོ་ཅིག་ཡོད་རེད་ད་འབྱུང་བ་ཐིམ་རིམ་དེ་ལ་ད་རགས་པ་ཉེར་ལྔ་ཟེར་ཐིམ་རིམ་མང་པོ་ཅིག་ཡོད་རེད་ད་ང་ཚོ་ནི་ནང་པའི་གཞུང་གི་ནང་ནས་བཤད་ཡ་མ་ཡིན་པ་ཅིག་ནི་སྤྱིར་བཏང་གི་ཚེ་སྲོག་ནི་ཁོ་ནི་སྲོག་འགག་ཤག་ལབ་ཙམ་པ་ད། དབུགས་ཁ་ནང་ནས་དབུགས་རྒྱུ་བ་དེ་ཆད་བྱས་ནས་ནི་ད་གཟུགས་པོ་འགུལ་སྐྱོད་བྱེད་ཡ་མེད་འགྲོ་ཅིག་ཡོད་ན་ད་ཤི་ཡ་ཅིག་ལ་ངོས་འཛིན་བྱེད་དགོས་རེད་ད་དེ་ལྟ་ན་ཚན་རིག་པ་ཚོ་གི་ཞིབ་འཇུག་མང་པོ་བྱེད་ཤག་དང་པོ་ཚན་རིག་ཚན་རིག་པ་ཚོ་ག་རེ་ཞིབ་འཇུག་བྱེད་ཤག་ཚོ་མི་ཞིག་ད་སྨན་ཁང་ནང་ནས་མི་དེ་གྲོངས་མ་གྲོངས་གི་ནི་ཁོ་ཚོ་ནི་ཐག་དེ་ག་རེ་བཅད་ཤག་ལབ་ཙམ་པ་དང་པོ་ཀླད་པའི་གི་ལས་ཀ་བྱེད་གི་འདུག་བྱེད་གི་མི་འདུག་ཟེར་ཡ་དེ་བལྟས་ནས་ནི་ཁོང་ཚོ་ཐག་བཅད་ཤག

ཡང་འཚམས་པོ་དེ་འདྲ་བཤད་ཡོད་དོ་ཡོད་ཁ་ཤས་ལ་ཨ་ནི་ཡང་དེ་ཙམ་ཅིག་མེད་ཡོད་དོ་ཡོད་དེ་འདྲ་གི་ཞིབ་འཇུག་ཐོན་ཡོད་རེད་ད་ལྟ་དུས་ཙམ་པ་ད་ད་ནང་ང་ཚོ་གི་ཨ་ནི་ཤི་ཡས་ཀྱི་སྲས་ཅིག་རོ་ང་ཚོ་ཤི་ཡས་ལབ་དུས་ཙམ་པ་ད་ང་ཚོ་དཔེ་དེ་ཕྲ་མོ་གི་སྟེང་ལ་བསམ་བློ་བཏང་དགོས་རེད་དེ་ཡིན་སོང་ཙང་ང་ཚོ་ཨ་ནི་མི་གཅིག་ཤི་སོང་ལབ་ཙམ་པ་དབུགས་ཆད་ཙམ་གི་སྟེང་ནས་ཤི་ཡས་ཆགས་ཀྱི་ཡོད་མ་རེད་ད་དེ་ཡིན་སོང་ཙང་ང་ཚོ་ཡིན་གཅིག་མིན་གཅིག་མི་གཅིག་ཤི་སོང་ཡོད་ན་ཉིན་མ་གསུམ་ལ། ཡིན་གཅིག་མིན་གཅིག་ཉར་དགོས་ཀྱི་ཡོད་རེད་དེ་མ་ཅིག་ཅིག་ནས་མེད་པར་བཏང་ཡག་ན་མི་ཡིས་ཅིག་ད་གང་ལྟར་གར་ཟེར་དགོས་ད་ཚེ་སྲོག་ཅིག་ཚེ་སྲོག་ལ་ཁྱད་ཡོད་མེད་ཚེ་སྲོག་དེ་སྲོག་འགག་པར་བྱེད་ཡག་གི་སྡིག་པ་དེ་ཡོང་ཡག་གི་ཉེན་ཁ་ཡོད་རེད་བ་དེ་སོང་ཙང་དེ་ཅིག་ཡོད་མ་རེད་ད་ཕྲ་མོ་འགག་ཟེར་ཙམ་པ་ད་ངོས་ནས་གི་ཨ་ནི་ད་ང་ཚོ་འདི་ད་ལྟའི་གཞུང་འདི་གི་ནང་ནས་བྱེད་ན་རྒྱ་ཆེན་པོ་ཅིག་རེད་ཨ་ནི་ད་སྙིང་ག་འདི་ལ་མི་ཤིགས་པའི་ཐིག་ལེ་ཟེར་ཡག་གི་ཨ་ནི་དཔེ་ལྟ་ཅིག་ད། བདུད་རྩི་འདྲ་བོ་མ་སོང་ན་ཕྲ་མོ་ཞེ་པོ་ཅིག་ཡོད་རེད། ད་ཕྲ་མོ་དེའི་ནང་དུ་ནས་ནི་སེམས་དེ་དེའི་ནང་དུ་ནས་ནི་དེའི་ནང་དུ་ནས་མགོ་ལྕོག་ཅིག་ཅིག་ཕྱི་ལོགས་ལ་ཐོན་ཡོད་ན་ད་ལུས་དང་སེམས་ཀྱི་འབྲེལ་བ་ཆད་རེད། ད་ལུས་སེམས་ལུས་དང་སེམས་ཀྱི་འབྲེལ་བ་ཆད་མ་ཐག་དེ་ད་ད་ད་ཤི་བ་ཅིག་ལ་ངོས་འཛིན་བྱེད་དགོས་རེད། ད་དེ་ཅིག་དེ་ག་ལ་ང་ཚོ་མི་ཅིག་གྲོངས་པ་ཡིན་ན་ང་ཚོ་རྣམ་ཤེས་དེ་འཁོར་བསྡད་ཡོད་ཟེར་གྱི་ཡོད་རེད།
ལ་རེད་ལ་རེད།

ད་སྲོག་དེ་ལ་བརྟེན་བྱས་ནས་ལུས་ཅིག་ལེན་གྱི་ཡོད་རེད་དེ་ལ་བརྟེན་བྱས་ནས་ཨ་ནི་སེམས་ཅིག་ཡོང་གི་ཡོད་རེད་ད་དེ་ལ་བརྟེན་བྱས་ནས་ད་གང་ལྟར་ཅིག་ཨ་ནི་བྱེད་སྒོ་རྣམ་གཞག་སུ་སྐྱེ་གི་ཡོད་རེད་བ་ད་སྲོག་ཁོ་རང་འགག་སོང་ཡིན་ན་ལུས་སེམས་གཉིས་ཀ་ཁ་ཁ་ཆགས་འགྲོ་གི་རེད་བ་ད་འཐོར་འཐོར་སོང་བ་འགྲོ་ཅིག་རེད་བ་དེ་སོང་ཙང་རྩ་བ་ད་ནམ་ཅིག་ང་ཚོ་སྲོག་ལབ་ཙམ་པ་ད་བྱིའུ་གཅིག་བས་ད་ད་གཙོ་བོ་ཅིག་བརྩི་གི་ཡོད་རེད་བ་ད་དེ་བྱེད་ཙམ་པ་དེ་ཨ་ནི་ག་རེ་ཙམ་པ་སྲོག་ཁོ་རང་བསམ་ཡ་ཡོད་རེད།

ཚན་རིག་པ་དང་ནང་ཆོས་ཀྱི་བར་ནས་ཅིག་ག་རེ་ཟེར་དགོས་རེད་ད་ཅིག་བགྲོ་གླེང་འདྲ་བོ་བྱས་ནས་དེ་གི་ཅིག་གྲུབ་འབྲས་ག་འདྲ་ཅིག་ཡོང་གི་རེད་བསམ་གི་འདུག་ཁྱེད་རང་གིས་བགྲོ་གླེང་དེ་འདྲ་ཁ་ཤས་ཅིག་ངོ་མ་བྱས་འདུག། འོ་རེད་ང་དེ་བགྲོ་གླེང་ཐེངས་མང་པོ་འགྲོ་མྱོང་རེད་བ་བགྲོ་གླེང་མང་པོ་འགྲོ་མྱོང། ད་གཙོ་བོ་དེ་ད་ཐར་ཉིལ་དེ་ད་ཚེ་སྲོག་སྐོར་ཚད་གི་ནི་ད་གི་དེ་འདྲ་གི་བགྲོ་གླེང་གི་ཁ་བྱང་དེ་ད་དེ་རེད། ཡིན་ན་ད་ནང་ལ་ཡང་མ་འཛུལ་ཡི་སྐབས་དེ་ལ་དེ་ནང་དུ་ནས་ནི་ཤི་ཚུལ་འདྲ་མི་འདྲ།

ག་རེ་ཟེར་བགྲོ་གླེང་ཚོགས་པའི་བསྡུ་བ་དེ་ང་ཐེངས་ཁ་ཤས་འགྲོ་ཡིན་དེ་ནི་ངས་མང་པོ་ཅིག་ནི་དོ་སྣང་བྱས་ཡིན་ཅེས་འདྲ་ད་གཙོ་བོ་དེ་ནི་ཅིག་ད་མྱོང་ཚོར་འདྲ་མི་འདྲ་ནི་སེམས་ཁམས་ཀྱི་དཀའ་ངལ་འདྲ་མི་འདྲ་ནི་དེ་གི་ནི་བྱེད་ཐབས་འདྲ་མི་འདྲ་དེ་ནི་སོ་སོ་སོ་སོའི་མཁས་དབང་སོ་སོ་སོ་སོའི་ཡང་དེ་འདྲ་གི་སྟེང་དེ་ལ་ནི་ཉམས་མྱོང་འདྲ་མི་འདྲ་ད་ག་ནང་བཞིན་གྱི་ད་ཅིག་དེ་དང་འབྲེལ་ནས་ཡང་ནི་ཅིག་ག་རེ་ཟེར་དགོས་རེད་ཡང་ནི་ཁོ་རང་ཚོ་གི་ཅིག་ད། ལུས་ཀྱི་བདེ་ཐང་ལ་ནི་ཕན་ཐོགས་ག་རེ་ཞིག་ཡོད་ནི་ན། སེམས་ཀྱི་བདེ་ཐང་དང་ལུས་ཀྱི་བདེ་ཐང་གཉིས་ཆ་ལ་འབྲེལ་བ་ག་རེ་ཞིག་ཡོད་ནི་ན། ད་དེ་གི་དཔེ་དེ་གཞི་ཆ་ཆེན་པོ་ཞིག་རེད་བ། གཞི་རྒྱ་ཆེན་པོ་ཞིག་རེད། ད་ལྟ་དགེ་བཤེས་ལགས་ཀྱིས་གསུངས་སོང་ཁྱེད་རང་གི་དེབ་འདི་ད་ཅིག་བོད་ཀྱི་བཀའ་བསྟན་ལས་བཏུས་པའི་ཅིག་ད་ཚེ་སྲོག་གི་རྣམ་གཞག་ཚེ་སྲོག་གི་རྒྱུ་ཆ་མང་པོ་ཞིག་བསྡུས་ནས་རུག་རུག་ཅིག་བྱས་ནས་ཞིབ་འཇུག་བྱས་གྲུབ་འབྲས་ཅིག་ཐོན་ཡོད་བ་རེད། དེ་ཅིག་རེད་བ་ད་བོད་ཀྱི་ནང་ཆོས་ཡིན་ན་རེད་བོད་ཀྱི་རིག་གཞུང་གི་ངོས་ནས་སྲོག་ཟེར་ཅིག་ག་འདྲ་ཅིག་ལ་ངོས་འཛིན་གྱི་ཡོད་བ་ད་དེབ་ཅིག་ཆགས་བསྡད་ཡོད་རོ། ལ་རེད་ལ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། གངས་རི་ཇོ་མོ་གླང་མའི་སྟེང་ཐོག་མར་འཛེགས་མཁན་ནིའུ་ཛི་ལན་གྱི་མི་རིགས་ཡིན་པ། Edmund Hillary། ཡིས་སྐབས་དེའི་ཕྱག་རོགས་སུམ་སོ་ལྔ་ཡོད་པའི་ནང་ནས་ད་ལྟ་གསོན་པོར་གནས་བཞིན་པ། ལོ་ན་དགུ་བཅུ་གོ་གཅིག་ལ་སོན་པ་ཤར་པ་ཀན་ཆཱ་ཡིས། དེང་སང་རྩ་ཆེའི་ཇོ་མོ་གླང་མའི་སྟེང་འཛེགས་མཁན་ཧ་ཅང་མང་བས་འཚང་ཁ་ཆེ་ཞིང་གངས་རིར་གད་སྙིགས་ཀྱིས་བཙོག་པ་མང་པོ་བཟོ་བཞིན་ཡོད་སྟབས་ཚང་མས་དོ་སྣང་བྱ་རྒྱུ་དེ་གལ་ཆེན་པོ་རེད་ལ། གངས་རིའི་ལྷ་ལ་གུས་བརྩི་ཞུས་དགོས་པ་རེད་ཅེས་ཁོང་གིས་བརྗོད་བཞག། གཟའ་འཁོར་སྔོན་མར་ཐཱའི་ལན་གྱིས་མཱི་ཡ་མཱི་ཡུལ་གྱི་མཐའ་མཚམས་གྲོང་རྡལ་དུ་དྲ་ཐོག་ནས་མགོ་སྐོར་བསླུ་བྲིད་ཁང་དུ་ཚུད་པའི་རྒྱ་མི་དགུ་བརྒྱ་ཙམ་རྒྱ་ནག་ལ་ཕྱིར་ལོག་བྱེད་པར་མཐུན་འགྱུར་རོགས་རམ་བྱས་ཡོད་ཅེས་ཐཱའི་ལན་གྱི་སྲིད་བློན Srettha Thavisin གྱིས་ཟླ་འདིའི་ཚེས་གསུམ་རེས་གཟའ་ཉི་མའི་ཉིན་གསུངས་འདུག། ཐའེ་ཝན་ནང་སློབ་ཕྲུག་མང་པོས་སེམས་ཀྱི་དཀའ་ངལ་འཕྲད་པ་དང་ཡིད་ཞུམ་པའི་ནད་ཀྱི་རྐྱེན་པས་རང་ཤི་བརྒྱབ་མཁན་མང་དུ་འགྲོ་བཞིན་པར་སོང། སེམས་ཀྱི་དཀའ་ངལ་ཡོད་པའི་སློབ་ཕྲུག་རྣམས་ལ། སློབ་དུས་རེར་ཉི་མ་གསུམ་གྱི་སེམས་ཀྱི་འཕྲོད་བསྟེན་གྱི་ཆེད་དུ་གུང་གསེང་སྤྲོད་གཏན་འཁེལ་བ། The Guardian ཞེས་པའི་གསར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བཞག། ཟླ་འདིའི་ཚེས་བཞི་རེས་གཟའ་ཟླ་བའི་ཉིན་རྒྱ་ནག་རྒྱལ་ས་པེ་ཅིང་དུ་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་དང་རྒྱ་ནག་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་ལོ་འཁོར་ཚོགས་འདུ་འཚོག་རྒྱུ་ཡིན་པ་དང་རྒྱལ་ཡོངས་ཀྱི་འཐུས་མི་སྟོང་ཕྲག་མང་པོ་འཛོམས་ཏེ་དཔལ་འབྱོར་དང་ལྷག་པར་དུ་སེམས་ཁྲལ་ཆེན་པོ་བྱེད་གཞིར་གྱུར་བའི་ན་གཞོན་ལས་མེད་ཀྱི་གནད་དོན་ཐད་གྲོས་བསྡུར་བྱ་རྒྱུ་ཡིན་ལུགས་རྒྱ་ནག་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་མགྲིན་ཚབ་པ་ལིའུ་ཅེ་དབྱི་གིས་ཚེས་གསུམ་རེས་གཟའ་ཉི་མའི་ཉིན་གསར་འགོད་ལྷན་ཚོགས་སྐབས་བརྗོད་ཡོད་འདུག། རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ཁག་ཅིག་གིས་སྡེ་དགེ་ཁུལ་བྱུང་བའི་དོན་རྐྱེན་གྱི་ཐད་ཐུགས་འཚབ་དང་འབྲེལ་རྒྱ་ནག་གཞུང་གི་བྱ་སྤྱོད་ལ་སྐྱོན་བརྗོད་བྱས་པ་དང་སྦྲགས་དོན་རྐྱེན་དེ་དང་འབྲེལ་བ་ཡོད་པའི་རྒྱ་ནག་གི་དཔོན་རིགས་ལ་ཉེས་ཆད་འགེལ་དགོས་པ་གསུངས་འདུག། ཁམས་སྡེ་དགེ་རྫོང་ཁོངས་ཀྱི་འབྲི་ཆུ་རྒྱུད་དུ་རྒྱ་ནག་གཞུང་གིས་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་ཆེད་དེའི་ཁུལ་གྱི་གྲོང་ཚོ་དང་དགོན་སྡེ་ཁག་ཅིག་གནས་སྤོས་བྱེད་དགོས་པའི་བཙན་བཀའ་བཏང་བ་དང་གནས་སྤོས་བྱེད་འདོད་མེད་པ་དང་ལས་གཞི་དེ་ལ་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་མང་པོ་ཞིག་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་པའི་གནས་ཚུལ་བྱུང་ཡོད་པར། འཛམ་གླིང་ཡུལ་གྲུ་མང་པོའི་ནང་གནས་སྡོད་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་གི་བྱ་སྤྱོད་ལ་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་སྤེལ་བཞིན་པ་ལྟར་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཚོགས་པས་རྒྱལ་སྤྱིའི་ཡུལ་གྲུ་ཁག་གི་ཕྱི་སྲིད་བློན་ཆེན་རྣམ་པས་སྡེ་དགེ་རྫོང་གི་གནས་སྟངས་ཐད་ཐུགས་ཁུར་ཡོང་བའི་ཛ་དྲག་གི་འབོད་སྐུལ་ལས་འགུལ་སྤེལ་རྒྱུའི་སྤྱི་བསྒྲགས་སྤེལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང། གུས་པ་ཚེ་དབང་དངོས་གྲུབ་ཡིན།